འཇིག་རྟེན་མི་ཡུལ་དུ་ཕེབས་རོགས་གྱིས་དེ་ནས་ཡར་ཞུ་རོགས་གྱིས། གསུངས་པ་ན་ཡིན་ནས་ཅིག། མོའུ་འགལ་གྱི་བུ་རྫུ་འཕྲུལ་ཆེན་པོའི་སྒོ་ནས་སྟོན་པ་སངས་རྒྱས་བཅོམ་ལྡན་འདས་ངེས་ཤེས་ལྔ་རེ་ཕེབས། པ་དེ་འདྲ་ཡིན་པ་སོང་ཙང་སྟོན་པ་སངས་རྒྱས་བཅོམ་ལྡན་འདས་ནས་ཅིག། དབྱར་ཟླ་བ་གསུམ་གྱི་རིང་ལ་ནི་གཅིག་ལྷ་ཡུལ་ལ་བཞུགས་གསུངས་ནས་བཞུགས་པ་རེད། ད་ཡང་བསྐྱར་ག་རེ་ཟེར་སོང་གསུངས་ན་ཅིག། འཇིག་རྟེན་གྱི་མི་ཡུལ་ལ་རྒྱལ་པོ་འཁོར་དང་བཅས་པ་ཐམས་ཅད་ཀྱི་དོན་དེ་འདྲ་བྱས་ནས་ཕེབས་ཡོང་རོགས་གྱིས་གསུངས་འདུག་བ་དེ་འདྲ་བྱས་ནས་ཡར་སྙན་སེང་ཞུས་པ་ན་ཡིན་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཉིད་ནས་ཞལ་བཞེས་གནང་སྟེ་ཡིན་དང་ཡིན།

འཛམ་བུའི་གླིང་གི་འཇིག་རྟེན་དེ་ལ་ཡང་བསྐྱར་ག་རེ་ཟེར་སོང་བ་སོང་ན་ཅིག་ཕེབས་འདི་འདྲའི་ཞེ་ཆེན་ན་ཡང་གི་དུས་ཆེན་དང། ཨ་ནི་ད་ག་ནང་གི་ཚེས་པ་བཅོ་ལྔ། འོ་ད་དེ་འདྲའི་གི་ཅིག་དུས་ཆེན་ཁྱད་པར་ཅན་ད་ཞེ་པོ་ཅིག་ཆགས་བསྡད་པ་སོང་ཙང་ད་དེ་འདྲའི་གི་རྟགས་དང་རྟེན་འབྲེལ་དང། འོ་ད་དེ་ཚོ་ལ་ཅིག་ག་ཟེར་ནས་ཅིག་བརྟགས་ནས་ཨ་ནི་ང་ཚོ་བོད་གངས་ཅན་ལྗོངས་ཀྱི་ཐུན་མོང་མ་ཡིན་པའི་གི་ལྷ་སྐལ། མེ་ཏོག་གང་ལ་ཕོག་པའི་ལྷ་སྐལ་འཕགས་པ་སྤྱན་རས་གཟིགས་ཡིན་པ་སོང་ཙང། འོ་དེ་དེ་ལྟ་བུའི་ཅིག་འཕགས་པ་སྤྱན་རས་གཟིགས་ཀྱི་ད་ང་ཚོ། བོད་གངས་ཅན་ལྗོངས་ལ་མེ་ཏོག་གང་ལ་ཕོག་པའི་ལྷ་སྐལ་འཕགས་པ་སྤྱན་རས་གཟིགས་ཀྱི་ནི་གཟུངས་སྔགས་ཡི་གེ་དྲུག་མ། འོ་དེའི་གི་ཅིག་འགྲེལ་བཤད་བསྡུས་བསྡུས་ཅིག་དེ་རིང་ཞུ་ཡག་དེ་ནི་བསམ་སོང། ད་དེ་དང་པོ་དེ་ག་རེ་ཟེར་ན་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་ཅིག། འོ། ཅིག་སྔ་ནས། ག་རེ་ཟེར་སོང་ང་སོང་ན་ཅིག་ལུང་བསྟན་བསྟན་པ་འདི་འདྲ་གནང་ཡོད་རེད། ད་སྔོན་མ་ག་རེ་ཟེར་སོང་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཨ་ནི་འོད་མའི་གི་ཚལ་འདི་ད་བཞུགས་པའི་གི་སྐབས་སུ་ལ།

མི་གཅིག་ཐུགས་བསྐྱེད་སྨོན་ལམ་དང་དམ་ཚིག་དང་བཅས་པ་མཛད་པ་ནང་བཞིན། འོ་དེ་ལྟ་ན་ད་བོད་ཀྱི་ཆོས་འཕགས་པ་སྤྱན་རས་གཟིགས་ཀྱིས་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྐུ་མདུན་ལ་ཐུགས་བསྐྱེད་སྨོན་ལམ་དང་དམ་བཅས་པ་ནང་བཞིན་གཅིག། ཨ་ནི་ང་ཚོ་ག་རེ་ཟེར་ན་བོད་ཀྱི་རྒྱལ་པོ་ཡིན་ན་ཡང་འཕགས་པ་སྤྱན་རས་གཟིགས་ཀྱི་ད་སྐུ་འཕྲེང་རིམ་བྱོན་འདི་ནས་ཡོང་བསྡད་མཁན་ཨ་ནི་ད་ག་ནང་གི་ལོ་ཙཱ་བ་ཡིན་ན་རེད་ད་ག་ནང་གི་ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་གི་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་མང་པོ་ཅིག་ཨ་ནི་འཕགས་པ་སྤྱན་རས་གཟིགས་ཀྱི་ཨ་ནི་སྐུ་ཡི་གི་སྤྲུལ་པ་ཨ་ནི་དཔག་ཏུ་མེད་པ་དེ་འདྲ་བྱས་ནས་ཡོང་བསྡད་པ་ཨ་ནི་ད་ག་ནང་གི་ལྷག་པར་དུ་རང་ཅག་རྣམས་ཀྱི་མེ་ཏོག་གང་ལ་ཕོག་པའི་ལྷ

སྟོང་གསུམ་གྱི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་ཐམས་ཅད་རིན་པོ་ཆེ་སྣ་བདུན་གྱིས་བཀང་ནས་ཕུལ་ན་ཡང་དགེ་བའི་ཆ་ཙམ་ཡང་འཇལ་དཀའ་བ་དེ་ནི་ཆགས་བསྡད་པ་སོང་ཙང་དེ་ལྟ་བུའི་ད་ག་ནང་གི་གཟུངས་སྔགས་ཡི་གེ་དྲུག་མ་དེ་ཨ་ནི་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་ཡི་གེ་དྲུག་མ་དེ་ད་ང་ཚོས་ཅིག། གཟུངས་སྔགས་ཡི་གེ་དྲུག་མ་དེ་ང་ཚོ་ད་མེ་ཏོག་གང་ལ་ཕོག་པའི་ལྷ་སྐལ་གྱི་ནི་མཚན་སྔགས་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ད་ག་རེ་ཟེར་གསུངས་ན་ཅིག་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཐམས་ཅད་འདུས་པའི་གདགས་པའི་བདག་ཉིད། ཨཱ་ད་ག་ནང་གི་གཟུངས་སྔགས་ཐམས་ཅད་ཀྱི་རྒྱལ་པོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་སྙིང་པོ། འོ་གསང་སྔགས་རྒྱུད་སྡེ་བཞི། འདི་ཐམས་ཅད་ཀྱི་འདུས་པའི་གི་ཡང་སྙིང། ཨ་ནི་ཅིག་དུས་གསུམ་རྒྱལ་བ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཐམས་ཅད་ཀྱི་འདུས་པའི་བདག་ཉིད་དངོས་གྲུབ། འོ་ད་དེ་འདྲའི་ག་རེ་ཟེར་སོང་ཙང་རྩ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། ཨ་ནི་ཅིག་དེ་འདྲ་ཡིན་པ་སོང་ཙང་ང་ཚོ་བོད་གངས་ཅན་ལྗོངས་ཀྱི་ལྷ་སྐལ་དེ་འཕགས་པ་སྤྱན་རས་གཟིགས་ཨ་ནི་ཆོས་སྐལ་དེ་གཟུངས་སྔགས་ཡི་གེ་དྲུག་མ། ཆོས་སྐུ་རྒྱལ་བའི་སྙིང་པོ་ཨ་ནི་གཟུངས་སྔགས་ཡི་གེ་དྲུག་མ། འོ་ད་འདི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་ད་ཕན་ཡོན་གཅིག་ཏུ་བསྡུས་པ། འོ་དེ་ནས་ཅིག་ད་ག་ནང་གི་བདེ་བར་གཤེགས་པ་རིགས་ལྔ་འཁོར་དང་བཅས་པ་ཐམས་ཅད་ཀྱི་གཟུངས་སྔགས། ཨ་ནི་ད་ག་ནང་གི་ག་རེ་ཟེར་སོང་གསང་སྔགས་རྒྱུད་སྡེ་བཞི། ཨ་ནི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་དེ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་ཕྲིན་ལས་ཐམས་ཅད་ཕར་གཅིག་བསྡུས་བྱས་པས་མཆོག་ཐུན་མོང་དངོས་གྲུབ་ཐམས་ཅད་ཀྱི་རྩ་བ། འོ་ད་དེ་ལྟ་བུའི་གཅིག་གཟུངས་སྔགས་ཡི་གེ་དྲུག་མའི་གི་ད་ཕན་ཡོན་འདི་ང་ཚོ་དེའི་སུ་གཅིག་བསྡུས་བསྡུས་ཅིག་འགྲེལ་བཤད་བརྒྱབ་པ་ཡིན་ན་ནི་དུས་བཟང་པོ་ཚེས་པ་བཟང་པོ་འདི་ལ་བསོད་ནམས་ཞིག་འོ་གསོག་ཡག་ཡོད་པ་སོང་ཙང་འོ་དེ་འདྲ་བྱས་ནས་ཅིག་འགྲེལ་བཤད་ཏོག་ཙམ་རྒྱག་ཡག་གི་ད་དེ་འདྲའི་གི་ག་རེ་ཟེར་སོང་ང་རང་གི་འདོད་མོས་དེ་འདྲ་ཞིག་སླེབས་སོང་དེ་འདྲ་ཡིན་པ་སོང་ཙང་ཅིག་ད་ཚང་མ་ལ་ཕན་ཡག་གི་རེ་བ་ཡོད་ཨ་ད་དེ་འདྲ་ཡིན་པ་སོང་ད་དང་པོ་ཨོཾ་མ་ཎི་པདྨེ་ཧཱུྃ་ཟེར་ཏེ་ཨོམ་ཟེར་ཡ་དེ་ཨ་ནི་སྤྱི་བཏང་ལ་ག་རེ་ཟེར་ན་ཨོམ་ཟེར་བར་ཡི་གེ་གསུམ་ཨ་ཨུ་མ་གསུམ་ཡོད་པ་སོང་ཙང་གསོལ་བ་འདེབས་མཁན་གྱི་ཨ་ནི་ཅིག་ལུས་ངག་ཡིད་གསུམ་དང་ཨ་ནི་གསོལ་བ་འདེབས་སའི་གི་ཡུལ་གྱི་ཨ་ནི་དུས་གསུམ་སངས་རྒྱས་ཐམས་ཅད་དང་ལྷག་པར་དུ་འཕགས་པ་སྤྱན་རས་གཟིགས་ཀྱི་སྐུ་གསུང་ཐུགས་གསུམ་མཚོན་གྱི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ད་དེ་ག་རེ་མཚོན་གྱི་ཡོད་རེད་ཟེར་སོང་ན་ཨ་ནི་ང་ཚོ་ཐ་མལ་པའི་གི་ཨ་ནི་ཅིག་མ་དག་པའི་ལུས་ངག་ཡིད་གསུམ་དེ་ཨ་ནི་དག་པའི་གི་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་གྱི་ངོ་བོ་འགྱུར་ཡ་ཡོད་རེད་གསུངས་ཀྱི་ཡོད་རེད།

མ་ཎི་ཟེར་ཡ་དེ། འོ་དེ་བྱས་དེ་ནས་ག་རེ་ཟེར་སོང་དོན་དམ་བྱང་ཆུབ་སེམས་སྟོང་ཉིད་རྟོགས་པའི་ཤེས་རབ་དེ་མཚོན་ཡག་ཆེད་དེ་ལ་པདྨེ་ཅེས་ད་ཧཱུྃ་ཟེར་དུས་དེ་གཉིས་ཟུང་དུ་འབྲེལ་བ་ཨ་ནི་ཡ་མ་བྲལ་བ་ཟུང་འབྲེལ་གྱི་བྱེད་ཡ་བྱས་ནས་ཉམས་སུ་ལེན་གྱི་རེད། འོ་དེ་འདྲ་ཡིན་པ་སོང་ཙང་དེ་ལྟ་བུའི་ད་ལྟ་ང་ཚོ་ཐ་མལ་པའི་གི་མ་དག་པའི་ལུས་ངག་ཡིད་གསུམ་དེ་དག་པའི་གི་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་གྱི་ངོ་བོ་འགྱུར་བར་བྱེད་པ་ལ།

དུས་གསུམ་སངས་རྒྱས་ཐམས་ཅད་ཀྱི། ཨ་ནི་ཅིག་སྐུ་གསུང་ཐུགས་རྗེ་དང་ལྷག་པར་དུ་བརྩེ་བའི་གི་གཟུགས་རྣམས་ཨ་ནི་བས་ཀྱི་ངེས་དོན་གྱི་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ནི། ཐུགས་ཀྱི་བརྩེ་བའི་གི་སྙིང་རྗེ་སྙིང་རྗེའི་རང་གཟུགས་དེ། ད་སྙིང་རྗེ་དེ་ག་རེ། ངེས་དོན་གྱི་སྤྱན་རས་གཟིགས་ད་དེ་བས་དྲང་དོན་གྱི་ལྷ་སྐུའི་རྣམ་པར་ཤར་བསྡད་པ་དེ་ཨ་ནི་སྤྱན་རས་གཟིགས་ཞལ་གཅིག་ཕྱག་གཉིས། ཞལ་གཅིག་ཕྱག་བཞི། འོ་ད་ཞལ་གཅིག་ཕྱག་གཉིས་དེ་འདྲ་ཡོད་ཕྱག་སྟོང་སྤྱན་སྟོང་དེ་འདྲ་ཡོད་གང་ལྟར་ཀྱང་འཕགས་པ་སྤྱན་རས་གཟིགས་དབང་ཕྱུག་འོ་དེ་འདྲ་ཡིན་པ་སོང་ཙང་ཨོམ་མ་ཎི་པདྨེ་ཧཱུྃ་ཟེར་དུས་ནོར་བུ་པདྨ་འཛིན་པ་དེ་འཕགས་པ་སྤྱན་རས་གཟིགས་ཅན་དེ་ཧཱུྃ་ཟེར་དུས་མོ་ལ

ད་དེ་ནས་ཡང་འགྲེལ་བཤད་རྒྱག་སྟངས་གཞན་པ་ཅིག་བྱས་སོང་ན་ད་ཨོམ་ཟེར་ཡག་དེ་གང་ཟེར་ན་སྤྱིར་བཏང་ཅིག་དངོས་གྲུབ་དང་མཆོག་ཐུན་མོང་དངོས་གྲུབ་དང་བཀྲ་ཤིས་པ་དང་དེ་འདྲའི་གི་སྔགས་ཀྱི་མགོ་འདྲེན་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ཨོམ་ཟེར་ཡག་དེ་ཨ་ནི་ག་རེ་ཟེར་སོང་མཆོག་ཐུན་མོང་གི་དངོས་གྲུབ་དེ་མཚོན་གྱི་ཡོད་རེད་ད་མཆོག་གི་དངོས་གྲུབ་ཟེར་དུས་ག་རེ་སངས་རྒྱས་ཀྱི་གོ་འཕང་ཐུན་མོང་གི་དངོས་གྲུབ་ཟེར་དུས་མོ་ལ་ཡང་གོ་བ་ཅིག་འདི་ཅིག་གཉིས་ཆགས་བསྡད་ཡོད་རེད་ཐུན་མོང་དངོས་གྲུབ་ཟེར་དུས་མོ་ལ་ད།

མངོན་ཤེས་དང་རྫུ་འཕྲུལ་དང་ད་ཐུན་མོང་མ་ཡིན་པའི་ཡང་མཚན་དེ་མཚན་དེ་ལ་ག་རེ་ཟེར་སོང་ན་ཅིག་གྲུབ་དག་དང་མངོན་ཤེས་དང་རྫུ་འཕྲུལ་ཐོབ་ཡག་དེ་ཚོ་ཐུན་མོང་དངོས་གྲུབ་ཟེར་གྱི་རེད་ཨ་ནི་མཆོག་དངོས་གྲུབ་ཟེར་དུས་མོར་སངས་རྒྱས་གོ་འཕང་ཐོབ་ཡག་དེ་རེད་བྱས་ཙང་དེ་ལྟ་བུའི་གི་འཕགས་པ་སྤྱན་རས་གཟིགས་ཀྱི་གདམས་པ། སོ་སོས་ཉམས་སུ་བླངས་པ་བྱས་འཕགས་པ་སྤྱན་རས་གཟིགས་ཡི་དམ་བྱས་ནས་ཉམས་སུ་བླངས་པ་ཡིན་ན་མཆོག་གི་དངོས་གྲུབ་ཟེར་འདི་ལ་སངས་རྒྱས་གོ་འཕང་ཐོབ་ཡག་དང་ཐུན་མོང་དངོས་གྲུབ་ད་ཅིག་རིལ་བུ་མིག་སྨན་ལ་སོགས་པའི་དངོས་གྲུབ་མང་པོ་ཐོབ་ཡག་དེ་འདྲ་ཡོང་གི་ཡོད་རེད་བ་དེ་འདྲ་ཡོད་པ་སོང་ཙང་དེ་ལྟ་བུའི་གི་ད་དངོས་གྲུབ་རྣམ་པ་གཉིས་དེ་ནས་བས་སྩོལ་ཡག་གི་སྩོལ་བའི་གི་དེ་འདྲའི་གི་ད་ཨ་གོ་ཡག་ཆེད་དེ་ལ།

རྒྱུ་ཞེས་བྱ་ན་མ་ཎི་ཟེར་དུས་མོ་ལ་ནོར་བུ་བྱས། ད་ནོར་བུའི་ག་རེ་ནོར་བུ་ཟེར་ཡ་དེ་ག་རེ་ཟེར་ན་ང་ཚོ་ཅིག་ད་དཔེ་ཡི་སྒོ་ནས་བསྟན་བཞག་རེད་དཔེ་ལ་ག་རེ་ཟེར་སོང་སོང་ན་ང་ཚོ་འཇིག་རྟེན་པའི་ཨ་ནི་ཅིག་ནོར་བུ་ཐམས་ཅད་ཀྱི་ནང་མཆོག་ལ་གྱུར་པ་བསམ་འཕེལ་གྱི་ནོར་བུ། བསམ་འཕེལ་ནོར་བུ་རིན་པོ་ཆེ་ནོར་བུ་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་འདུག་ཨ་ད་བསམ་པའི་གི་དོན་རྣམས་ཐམས་ཅད་ཡིད་བཞིན་དུ་འགྲུབ་ཡག་འགྲུབ་པའི་སྒོ་ནས་ཡིད་བཞིན་དབང་གི་རྒྱལ་པོ་ནོར་བུ་རིན་པོ་ཆེ་ཟེར་འཇིག་རྟེན་ནང་ད་ནོར་བུའི་ནང་དཔེ་བཀྲ་ཤིས་ཤོས་དེ་རེད། དེ་འདྲའི་གི་ནོར་བུ་དེ་དགོས་འདོད་ཀུན་འབྱུང་ཡིད་བཞིན་གྱི་ནོར་བུ་བསམ་པའི་གི་དོན་འགྲུབ་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་དེ། ཨ་ནི་བྱི་དོར་བྱས་ནས་ཨ་ནི་དེ་མར་གཙང་སྦྲ་ཡག་པོ་བྱས་གཙང་མ་ཡག་པོ་བྱས་ནས། ཨ་ནི་ཅིག་ཚེས་པ་བཅོ་ལྔ་དང་ཨ་ནི་ཅིག་གནམ་གང་དང་ཉི་ཤུ་ལྔ་ལ་སོགས་པ་ཚེས་པ་བཟང་པོ་དེ་འདྲ་ལ་རྒྱལ་མཚན་གྱི་རྩེ་མོ་ལ་ཡར་བཞག་ནས་ད་དེ་ལ་དཔེ་མཆོད་པ་ཡག་པོ་ཅིག་མཆོད་པ་ཡག་པོ་ཕུལ་ནས་ད་དེ་ལ་ག་རེ་ཟེར་སོང་ན་དགོས་འདོད་ཐམས་ཅད་འབྱུང་བའི་གི་ཡིད་བཞིན་ནོར་བུ་རིན་པོ་ཆེ་དེས་ཨ་ནི་ཅིག་ཕྱག་དང་མཆོད་པ་བྱས་ནས་སྨོན་ལམ་ཡག་པོ་བཏབ་པ་ཡིན་ན་ཨ་ནི་སོ་སོ

དེ་འདྲའི་གི་ད་ནོར་བུ་དེ་ལ་དཔེ་ད་ག་རེ་ཟེར་ནོར་བུ་དེ་ལ་གོ་དགོས་རེད་ད་དེ་འདྲའི་ལྟ་བུའི་གི་ནོར་བུ་དེ་ག་རེ་མཚོན་གྱི་ཡོད་རེད་ད་ཡིན་ཡང་ད་གར་དཔེ་དེ་ནོར་བུ་རེད་འདུག་ནོར་བུ་དེ་ག་རེ་མཚོན་གྱི་ཡོད་རེད་ཟེར་སོང་ན་ནོར་བུ་དེ་ལ་དེ་ནི་ཨ་ན་ཅིག་གསོལ་བ་སྨོན་ལམ་བཏབ་པ་ཡིན་ན་དགོས་འདོད་ཀུན་འབྱུང་བ་ནང་བཞིན་གྱིས་ཨ་ནི་ད་ལྟ་དེ་ག་རེ་ཟེར་སོང་ན་དེའི་ག་རེ་མཚོན་དགོས་ཟེར་ན་ཀུན་རྫོབ་བྱང་ཆུབ་ཀྱི་སེམས་མཐའ་ཡས་པའི་སེམས་ཅན་ཐམས་ཅད་དོན་སངས་རྒྱས་གོ་འཕང་ཐོབ་པར་བྱའོ་སྙམ་པའི་བྱང་ཆུབ་སེམས་དེ་མཚོན་གྱི་ཡོད་རེད་གང་ཡིན་ཟེར་སོང་ན།

ནོར་བུ་ལ་བརྟེན་ཡང་དེ་ནི་དགོས་འདོད་ཐམས་ཅད་འབྱུང་བ་ནང་བཞིན་ཏེ་ཀུན་རྫོབ་བྱང་ཆུབ་སེམས་ཉམས་ལེན་བྱེད་དང་ཉམས་ལེན་བྱེད་པ་ཡིན་ན་ཐེག་པ་ཆེན་པོའི་ས་ལམ་གྱི་ཡོན་ཏན་ཐམས་ཅད་ད་དེར་བརྟེན་ནས་བྱུང་གི་རེད་ཟེར་ཏེ་ཨ་འཁོར་ཡག་བྱེད་དེ་ནི་ནོར་བུ་བསྣམས་དེ་རེད་ཟེར་དེ་རེད་ད་ནོར་བུ་དེ་གིས་ཀུན་རྫོབ་བྱང་ཆུབ་སེམས་མཚོན་པར་བྱེད། ད་དེ་ནི་པད་མེ་ཟེར་བ་དེ་འཕགས་པ་སྤྱན་རས་གཟིགས་ནས་གཟིགས་ཀྱི་ནི་ཕྱག་ན་བསྣམས་པའི་གི་ད་མེ་ཏོག་པད་མ། བྱེད་དང་འཕགས་པ་སྤྱན་རས་གཟིགས་ཀྱི་ནི་ཕྱག་གཡོན་མ་འདི་ནི་མེ་ཏོག་པད་མ་བསྣམས་འདུག་པ། ད་མེ་ཏོག་པད་མ་དེ་ལ་ནི་ངོས་འཛིན་པད་མེ་ཟེར་དེ་ད་དེ་ལ་ངོས་འཛིན་བྱེད་ཀྱི་རེད་བྱེད་དང་པད་མེ་ཟེར་དེ་མེ་ཏོག་པད་མ་བྱེད། ད་དེ་ནས་མེ་ཏོག་པད་མ་དེ་ག་རེ་མཚོན་དགོས་ཟེར་ན་སྟོང་ཉིད་རྟོགས་པའི་གི་ཤེས་རབ་ཨང་མཚོན་གྱི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ད་པད་མ་པད་མ་དེ་དེ་ལ་ཅིག་མེ་ཅིག་སྤར་བྱས་ནས་ཨ་ནི་པད་མེ་ཟེར་ཡི་གེ་འགྲོ་གི་ཡོད་རེད་ད་དེའི་ག་རེ་མཚོན་གྱི་ཡོད་རེད་ཟེར་སོང་ན་ཨ་ནི་ནོར་བུ་དང་པད་མ་འཛིན་ཡང་འཛིན་པའི་གི་ལྷ་མཆོག་ཏུ་གྱུར་གྱུར་པ་ཞིག་བྱས་པས་ནི་དེ་འདྲའི་གི་དོན་དག་འཕགས་པ་སྤྱན་རས་གཟིགས་ལ་འབོད་པ་ཡི་དོན་དག་ཆགས་ཏེ་ཡོད་རེད་དེ་འདྲ་ཡིན་པར་སོང་ན་དེ་ལྟ་བུའི་གི་ནོར་བུ་དང། ནོར་བུ་དང་པད་མ་བསྣམས་བསྡད་མཁན་གི་ཨ་ནི་ལྷ་མཆོག་ཏུ་གྱུར་པ་འདི་སུ་རེད་ཟེར་སོང་ན་འཕགས་པ་སྤྱན་རས་གཟིགས་དབང་ཕྱུག་རེད་དེ་འདྲ་ཡིན་པར་སོང་ན། ནོར་བུ་པད་མ་འཛིན་པ་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་ཐུགས་ཡོན་ཏན།

དང་ཅིག་ཅར་དུ་བསྐུལ་བར་བྱེད་པའི་གི་ད་བྱིན་རླབས་ཚན་ཁ་དང་ལྡན་པ་རེད། དེ་ཡང་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་ཐམས་ཅད་ཀྱི་འདུས་པའི་གི་ད་ག་རེ་ཟེར་སོང་ན་བྱིན་རླབས་ཀྱི་སྔགས་ཆགས་ཏེ་ཡོད་རེད། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་སྙིང་པོ་འདུས་པའི་གི་ཡང་ཡང་སྙིང་དེ་ཡང་བསྟན་གྱི་ཡོད་རེད། ཨང་ད་ག་ནང་བཞིན་དུས་གསུམ་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་གཟུངས་སྔགས་ཚང་མ་ད་དེའི་ནང་འདུས་ཏེ་ཡོད་རེད། འོ་དེ་འདྲ་ཡིན་པར་སོང་ན་དེ་དཔེ་མ་སྲིད་པའི་ད་གལ་ཆེན་པོ། ཨ་དེ་འདྲ་ཆགས་དེ་ཡོད་རེད་དེ་གཅིག་རེད་ད་དེ་ལྟ་བུའི་དེ་ལྷག་པར་དུ་ག་རེ་ཟེར་སོང་ན་ང་ཚོ་བོད་གངས་ཅན་ལྗོངས་ཀྱི་འོ་ད་དངོས་གནས་དྲང་གནས་ཀྱི་དཔེ་ད་ལྷ་སྐལ་འཕགས་པ་སྤྱན་རས་གཟིགས་ཡིན་པར་སོང་ཙང་བོད་གངས་ཅན་ལྗོངས་ཀྱི་ད་མི་གཅིག་གིས་ནི་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་བགྲང་བ་ཡིན་ན་འཕགས་པ་སྤྱན་རས་གཟིགས་ཀྱི་སྔོན་གྱི་ཐུགས་བསྐྱེད་ཀྱི་དམ་བཅའ་ཐུན་མོང་མ་ཡིན་པ་དང་ཨ་ནི་ང་ཚོ་ཡང་སོ་སོ་མེ་ཏོག་གང་ལ་བབས་པའི་གི་ཨ་ནི་དཔེ་ལྷ་སྐལ་འཕགས་པ་སྤྱན་རས་གཟིགས་ཡིན་པར་སོང་ཙང་དེ་ལྟ་བུའི་གི་ཅིག་ད་གདུལ་བྱ་དང་འཕགས་པ་སྤྱན་རས་གཟིགས་ཀྱི་ཐུགས་བསྐྱེད་ཀྱི་སྨོན་ལམ་དང་དེ་ལྟ་བུའི་གི་དམ་བཅའ་ད་ལས་འབྲེལ་དེ་ཐུན་མོང་མ་ཡིན་པ་ཡོད་པར་སོང་ཙང་ཨ་ནི་དཔེ་མ་སྲིད་པའི་བྱིན་རླབས་ཆེན་པོ་ད་ཧང་སང་བའི་མྱུར་པོ་ཡོད་པ་རེད། འོ་དེ་གཅིག་བྱས། ད་ཉི་མ་ནས་ང་ཚོ་ག་རེ་བྱེད་རེད་ཟེར་སོང་ན་བྱས། ང་ཚོ་གཏམ་གྱི་ཁ་དཔེ་ཡང་དེ་འདྲ་ཡོད་རེད། གཏམ་གྱི་ཁ་དཔེ་ལ་ག་རེ་ཡོད་རེད་ཟེར་སོང་ན། ག་རེ་ཟེར་སོང་སོང་ན་ལྷ་གཅིག་གི་ནི་སྤྱན་རས་གཟིགས་དབང་ཡིན། ཨ་ནི་སྔགས་གཅིག་ཡི་གེ་དྲུག་མ་ཡིན། ཨ་ནི་གདུལ་བྱ་ད་བོད་གངས་ཅན་གྱི་ལྗོངས་དེ་རེད། ད་དེ་འདྲ་ཡིན་པ་སོང་ན་སྔགས། དེ་ག་རེ་ཟེར་སོང་བཟླས་པའི་སྔགས་ཡི་གེ་དྲུག་མ་དེ། དང་པོ་བསླབ་པའི་དཀའ་བ་མེད་དཀའ་ངལ་མེད། མ་ནི་ཡི་གེ། དཔེར་ན་མ་ནི་སྦྱང་དུས་མར་དང་པོ། མ་ནི་བསླབ་ཡག་དང་པོ་དཀའ་ལས་བྱེད་ཡག་མ་རེད་པ། དེ་མ་ནི་གི་ཁྱད་ཆོས་གསུང་གི་ཡོད་རེད། དང་པོ་བསླབ་པའི་དཀའ་ངལ་མེད། མ་ནི་མ་ནི་བྱས་ཡག་དེ་དང་པོ་བསླབ་པར་བྱེད་པ་ལ་དཀའ་ངལ་གང་ཡང་ཡོད་མ་རེད། ང་ཚོ་མ་ནི་སྦྱང་ཡག་དཀའ་ངལ་གང་ཡང་མི་འདུག་བ། ཨ་ནི་ད་ག་ནང་བཞིན་བར་དུ་བར་དུ་ཤེས་པའི་ང་རྒྱལ་མེད་ཟེར་དེ་བར་དུ་མ་ནི་ཤེས་སོང་ན་ཡང། ངས་མ་ནི་ཤེས་སོང་ཟེར་བ་དང་ང་རྒྱལ་སྐྱེ་མཁན་གང་ཡང་ཡོད་མ་རེད།

ད་དེ་ནང་བཞིན་ག་རེ་ཟེར་བགྲངས་པའི་ཕན་ཡོན་བསམ་མི་ཁྱབ་ཟེར་ཏེ་དེ་ལྟ་བུའི་གཟུངས་སྔགས་མ་ནི་ཡི་གེ་དྲུག་མ་གཅིག་བགྲངས་པ་ཡིན་ན་ཚིག་ཉུང་ཉུང་ཡིན་ན་ཡང་དེ་ཕན་ཡོན་བསམ་གྱིས་མི་ཁྱབ་པ་བྱིན་རླབས་བསམ་གྱིས་མི་ཁྱབ་པ་ཡོད་རེད་ག་རེ་རེད་ཟེར་ན་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་ཐུགས་ཡོན་ཏན་ཐམས་ཅད་འདུས་པའི་བདག་ཉིད་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་སྙིང་པོ་དེ་རེད་འདུག་ཡིན་ནའང་དེ་ག་རེ་ཟེར་ན་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་སྙིང་པོ་གི་བརྗོད་བྱ་ཚང་མ་དེ་ལ་ཚང་བསྡད་ཡོད་རེད། ག་རེ་བྱས་ནས་ཟེར་སོང་ན། ཐ་མལ་པའི་ལུས་ངག་ཡིད་གསུམ་དེ་སྦྱངས་ནས་དག་པའི་སྐུ་གསུང་ཐུགས་གསུམ་གྱི་ངོ་བོར་འགྱུར་བར་བྱེད་པ་ལ།

ཐམས་ཅད་ཀྱི་ཡང་སྙིང། དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་ཐུགས་གསུམ་ཡོན་ཏན་ཐམས་ཅད་འདུས་པའི་གྱི་གོང་བུ། ཨ་ནི། རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱིས་ད་ག་རེ་ཟེར་ན་བྱིན་གྱིས་བརླབས་བྱས་པའི་གཟུངས་སྔགས། ཨ་ནི། རང་ཅག་རྣམས་ཀྱི་མེ་ཏོག་གང་ལ་བབས་པའི་ལྷ་སྐལ་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས། འོ་དེ་ལྟ་བུའི་གྱི་གཟུངས་སྔགས་དག་པའི་ཡི་གེ་དྲུག་མ་འདིས། ཨ་ནི་སོ་སོ་ཅིག་སེམས་ཀྱི་ནང་ནས། ཨ་ནི་སེམས་ཀྱི་གཏིང་ནས།

ཉམས་ལེན་བཞི་པ་དེ་ནི་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་བཞི་འདི་ལ་བརྟེན་ནས་ནི་སེམས་སྟེང་གི་དྲི་མ་བག་ཆགས་བཅས་མ་ལུས་སྤངས་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ཡག། ད་དེ་ཡང་ག་རེ་ཟེར་ན་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་རྟོགས་པའི་ཤེས་རབ་དེ་ཟུང་འབྲེལ་དུ་བྱས་པའི་སྒོ་ནས་ནི་སངས་རྒྱས་གོ་འཕང་ཐོབ་དགོས་འདུག་བསམ་པའི་དེ་འདྲའི་གི་ད་ཧ་གོ་ཡག། དོན་དག་དེ་ཅིག་དོན་ཟབ་མོ་དེ་ཚོ་ཡིད་ལ་བསམ་བཞིན་པའི་སྒོ་ནས་ནི་ཚིག་དེ་ཚོ་ངག་ནས་སྐྱོར་ནས། ལྷག་པར་དུ་ག་རེ་ཟེར་ན་ཚེས་བཟང་དུས་བཟང། སྐྱེས་པ་བཟང་པོ་འདི་ཚོ་ལ་ནི་ཅིག་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཀྱི་མཛད་པ་ཐམས་ཅད་རྗེས་སུ་ཡི་རང་དང་འབྲེལ་བའི་གི་སྒོ་ནས།

རབ་བྱུང་ན་ཚེ་འདིར་སངས་རྒྱས་གོ་འཕང་སྒྲུབ་ཐུབ་ཡག་འོ་དེ་སྒྲུབ་མ་ཐུབ་ན་ཡང་ཅིག། ད་རུང་རིམ་པ་བཞིན་བརྒྱུད་ནས་རིང་པོ་མ་ཐོགས་པར་སངས་རྒྱས་གོ་འཕང་ཐོབ་པར་བྱེད་དགོས་བསམ་པ་བྱས། འོ་ད་དེ་འདྲ་ཞིག་དང་གཟུངས་སྔགས་ཡི་གེ་དྲུག་མ་ཐུབ་ཚད་ཅིག་བགྲངས་ནས། ཨ་ནི་ཅིག་སྨོན་ལམ་ཡག་པོ་བརྒྱབ་པ་ཡིན་ན། ཚེས་བཟང་དུས་བཟང་ལ་ཕན་ཡོན་དཔག་ཏུ་མེད་པ་ཆེ་ཡག་དང། ཨ་ནི་སྤྱིར་ག་རེ་ཟེར་ཙ་ན་ཅིག་ལྷག་པའི་ལྷ་ཡི་དམ་འཕགས་པ་སྤྱན་རས་གཟིགས་ཀྱིས་སྐྱེ་བ་ཚེ་རབས་ཐམས་ཅད་རྗེས་སུ་ཟིན་ཡག་དང། ཨ་ནི་སོ་སོ་རང་ཉིད་ཀྱི་ལུས་ངག་ཡིད་གསུམ་གྱི་སྒྲིབ་པ་མ་ལུས་པ་སྦྱངས་ནས། ཆོས་སྒྲུབ་ཡག་མཐུན་རྐྱེན་ཚང་མ་ཚང་ནས་འགལ་རྐྱེན་དེ་ཚོ་ཕར་སེལ་ནས། ཨ་ནི་སྐྱེ་བ།